བྱས་ནས་ནི། ལྟ་བ་དེ་རིང་ནས་ང་རང་ཚོ་འགོ་ཚུགས་ཀྱི་ཡོད་རེད། ཨེ་ད་དེ་འདྲ་གཅིག་དེ་རིང་ལ་ཡ། འགོ་བླ་མའི་ངོས་ནས་ཡིན་པ་ཡིན་ན་ཡང། གཅིག་ཀུན་སློང་རུ་ཕག་ཡག་པོ་བཅོས་བྱས། ཨེ་ནི་བཤད་རྒྱུ་ཡོད་ཡོད་དེ་བ་གཅིག་ད། ཨེ་ནི། ཉན་མཁན་ཚོའི་ངོས་ནས་ཡིན་ན་ཡང་དེ་དེ་བཞིན་བྱས་ནི། ར་གཅིག། གཟབ་གཟབ་བྱས་བྱས། དོ་དོན།

དག་པོ་ཅིག་དང་ཡག་པོ་ཞིག་མ་བྱུང་ན། ཕྱི་ལྟར་དུ་ཆོས་ཉན་བཤད་བྱེད་ཀྱི་ཡོད་རེད་དེ། དོན་དག་ངོ་མ་དེ་འཇིག་རྟེན་ཆོས་བརྒྱད་དང་འདྲེས་བྱས་ཨེ་ནི་སྡིག་པ་བསགས་ཡག་གི་རྐྱེན་ལ་འགྲོ་ཡག་གི་ཉེན་ཁ་ཡོད་བསྡད་པ་རེད། དེ་འདྲ་སོང་བ་ཡིན་དུས་ཙ་ནས་ཨེ་ནི་ཀུན་སློང་དཔེ་ཡག་པོ་ཞིག་གསལ་བཏབ་ནས་དེའི་ཐོག་ནས་ཨེ་ནི་ཉན་དགོས་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད། འོ་དེ་དང་ཆབས་ཅིག་ཨེ་ནི་རེ་དང་ཅིག་ཆོས་དངོས་གཞི་མ་ཉན་པའི་ཁ་ཐུག་ལ་ཡག་ཅིག་སོ་སོའི་ཤེས་རྒྱུད་དེ་དང་ཆོས་གཉིས་པོ་དེ་རབ་དྲག་རུ་བཏང་གིན་བཏང་གིན་བཏང་གིན་བྱས་ནས་འདུག་ཟེར་ནས། བཤད་མཁན་གྱིས་ཡིན་ན་ཡང་བཤད་རྒྱུ་ཡོད་བསྡད་པ་དང། ཉན་མཁན་གྱིས་ཡིན་ན་ཡང་དེ་འདྲ་ཞིག་གི་ཐོག་ནས་ཉན་རྒྱུ་ཡོད་པ་ཅིག་བྱུང་བ་ཡིན་ན། ཨེ་ནི་ཅིག་ཆོས་དང་སོ་སོའི་སེམས་རྒྱུད་གཉིས་པོ་དེ་ཕར་ངོ་ཆ་རུ་འཕྲོད་བྱས་ཡོང་དུས་ཨེ་ནི་གཞི་ནས།

ང་ཚོ་རྒྱུན་ཆགས་གསུམ་པ་ཞིག་བཏོན་ནས་སྟོན་པ་ཐུབ་པའི་དབང་པོའི་གཅིག་བཀའ་དྲིན་རྗེས་སུ་དྲན་ཡ་རེད། ད་ག་ནང་བཞིན་གྱི་ང་རང་ཚོ་ནང་པ་སངས་རྒྱས་པ་སྤྱི་དང་ལྷག་པར་བའི་ཐེག་པ་ཆེན་པོའི་ཨེ་ནི་ཆོས་ཀྱི་བའི་ཁུངས་གཏུགས་ས་དེ་ཤེར་ཕྱིན་གྱི་མདོ་ཆགས་བསྡད་ཀྱི་ཡོད་རེད། ད་གཙོ་བོ་ཨེ་ནི་ཤེར་ཕྱིན་གྱི་མདོ་ཆགས་ནས་ཡོང་གི་ཡོད་པ་ཡིན་དུས་ཨེ་ནི་ཤེར་ཕྱིན་གྱི་མདོ་ནང་གི་ད་ལྟ་ཞིག་བསྡུས་པ་ཅིག་ད་ཤེར་ཕྱིན་གྱི་མདོ་དེ་ཤེར་ཕྱིན་སྙིང་པོ་ཟེར་དེ་ཡ་དེ་ཆགས་བསྡད་ཡོད་པ་ཡིན་དུས་ང་རང་ཚོ་ཆབས་ཅིག་བྱས་ནས་ད་ཤེས་རབ་སྙིང་པོ་ཞིག་འདོན་ཡ་བྱས། ཨེ་ནི་དེའི་གཞུག་གུ་དེ་གང་བློ་མ་ཚར་གསུམ་འདོན་ཡ་བྱས། སློབ་དཔོན་ཞི་བ་ལྷ་ཁོ་རང་གི་ད་ཐུན་མོང་མ་ཡིན་པའི་ལྷག་པའི་ལྷ་འཕགས་པ་འཇམ་དཔལ་དབྱངས་ཞེས་འདུག་སེ་ཡིན་པ་རེད། ད་དེ་འདྲ་སོང་བ་ཡིན་དུས་ཙ་ནས་ང་རང་ཚོས་དེ་གི་གཞུང་ཉན་བཤད་བྱས་པའི་ཁ་ཐུག་ལ་ཡང་སྔོན་ལ་ཨེ་ནི་འཇམ་དབྱངས་ཀྱི་བསྟོད་པ་གང་བློ་མ་འདི་ཨེ་ནི་ཚར་གསུམ་བཏོན་འདུག་ཞེས་ང་རང་ཚོ་བླ་མ་དང་སློབ་མ་ཚང་མ་ལོག་ཐོག་ནས་ཨེ་ནི་བར་དང་ཅིག་ཚོགས་བསགས་སྒྲིབ་སྦྱོང་གི་ཆེད་དུ་འདུག་བྱས་བྱས་ཨེ་ནི་སྨོན་ལམ་ཡག་པོ་ཅིག་བརྒྱབ་ནས་ཨེ་ནི་འདུག་བྱས་ནས་མ་དངོས་གཞིའི་ཆོས་ཉན་བཤད་བྱས་ན་ཁོ་གནད་དུ་འཁེལ་བ་བྱས་ཡག་པོ་ཡོང་གི་རེད་ཨེ་ནི་འདུག་སྣང་ཡང་ཡིན་ད།

ཨེ་ནི། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་ཏེ་ཡང་དེ་གིས་སྐྱབས་འགྲོ་བཤད་པ་རེད། ཨོ་དེ་ནས་ཨེ་ནི། བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཏེ་ཡང་དེ་གིས་ཨེ་ནི། སེམས་བསྐྱེད་བཤད་ཀྱི་ཡོད་རེད། ད་བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་ཟེར་ནས་ཟེར་ཡ་གཅིག་དང་བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས། ཞེས་ནས་དེ་འདྲ་ཡོང་བསྡད་ཀྱི་འདུག་པ། ཨེ་ནི་ཚོགས་རྣམས་ཀྱིས་ཟེར་ལབ་པ་ཡིན་ན་ཡེ་ཤེས་ཀྱི་ཚོགས་ཀྱང་ཨེ་ནི་དེ་ག་ཡ་ད་འདུ་ཐུབ་ཀྱི་ཡོད་རེད། བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་ལབ་པ་ཡིན་ན་ཨེ་ནི། འོ་ཅིག་བསོད་ནམས་ཀྱི་ཚོགས་ལ་གཙོ་བོ་མོས་བྱས་འདུག་སེ་ཡིན་པ་རེད། འོ་ད་འདི་གིས་ཨེ་ནི། སེམས་བསྐྱེད་བཤད་ནས་སྐྱབས་འགྲོ་དང་སེམས་བསྐྱེད་གཉིས་པོ་དེ། ཨེ་ནས། ད་ག་ནང་བཞིན་ལམ་ལོག་པ་ལས་ཁྱད་པར་དུ་འབྱེད་བྱེད་སྐྱབས་འགྲོ། ལམ་དམན་པ་ལས་ཁྱད་པར་དུ་འབྱེད་བྱེད་སེམས་བསྐྱེད་ཅེས་གསུངས་པ་ནང་བཞིན་བྱས་ནས་སྐྱབས་འགྲོ་དང་སེམས་བསྐྱེད་གཉིས་པོ་དེ། ར་ད། འོ་བེ། དེ་དག་ཆོས་ཀྱི་བེ་སྙིང་པོ་རུ་ཆགས་བྱས་འདུག་སེ་ཡིན་པ་རེད། བྱས་ཙང་འོ། འདི་ཡིན་ག་ཞེས་ང་དེ་བོས་ནས་འདི་མི་ཡོང་ངེས་ཅིག་གིས་ཁྱུགས་སོང་འདི་དེ་གི་ཡོད་མ་རེད་ཤེས་ན་ཡིན་ང་ཆོས་འབྲེལ་ཞིག་རོགས་བྱེད་ཨེ་ནི་ཆོས་འབྲེལ་ག་རེ་སྟོན་དགོས་རེད་བྱས་པས་ནི་ཆོས་འབྲེལ་ཡིན་ནི་སངས་རྒྱས་ཆོས་ཚོགས་མའི་ལུང་ཞིག་སྟོན་རོགས་བྱེད་ཨ་ཨེ་ནི་འོ་ངས་ཨོ་ད་དེ་དཔེ་ཡག་པོ་འདུག་ཁྱོད་རང་པའི་ཆོས་ཀྱི་སྙིང་པོ་དེ་ཤེས་ཀྱི་འདུག་པ་ཅེས་ཡིན་གཞན་ཡང་ནམ་རྒྱུན་ང་ཚོ་མང་ཆེ་བས་ཅིག་གཟུངས་སྔགས་ཞིག་ལུང་སྟོན་རོགས་བྱེད་ཟེར་ཡ་རང་མང་བ་རེད་པ་དང་བྱས་ཙང་ཅིག་གཟུངས་སྔགས་ཚོ་བསམ་གྱིས་མི་ཁྱབ་པ་རེད་དེ་ཅིག།

མདོར་ན་པའི་ཤེས་བྱ་མཐའ་དག་ལ་བོད་སྐད་ཤེས་པར་བྱེད་ཡ་དེ་དགོས་པ། ཨེ་ནི་ཁམས་དང་མོས་པ་སྣ་ཚོགས་པའི་སེམས་ཅན་གྱི་དོན་བྱེད་ཐུབ་ཡག་གི་དོན་དག་ལ་ཡ་ཤེས་བྱ་མཐའ་དག་ཤེས་བསྡད་ཡ་གཅིག་གི་དམིགས་ཡུལ་གཙོ་བོ་ཁོ་དེ་ཡིན་པ་ཡིན་དུས་ས་ནི་ཨེ་ནི་འོ་དགོས་པ་སེམས་ཅན་གྱི་དོན་དག་ལ་ཡ་ཨེ་ནི་རྣམ་མཁྱེན་རྒྱལ་བའི་གོ་འཕང་མ་ཐོབ་པའི་བར་ལ་སྐྱབས་སུ་མཆི་གི་ཡིན་ལབ་དུས་ད་བ་དེ་ཐེག་ཆེན་གྱི་ནི་སྐྱབས་འགྲོ་ཆགས་ཡོང་གི་ཡོད་རེད་དེ་ནས་ཨེ་ནི། དེ་འདྲ་སོང་བ་ཡིན་དུས་ཡུལ་དེ་ཡང་ནི་སངས་རྒྱས་དཀོན་མཆོག་ནི་ཐེག་ཆེན་གྱི་ཆོས་དཀོན་མཆོག་དང་ནི་ཐེག་ཆེན་གྱི་དགེ་འདུན་དཀོན་མཆོག་བྱས་ནི་འོ་ད་ནི་ཡུལ་གྱི་ཁྱད་པར་དེ་ཚོ་ཡོང་བ་རེད་ད་དེ་ནས་མར་བྱས་ནི་བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་ཟེར་ནའམ་ཡང་ན་བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཡ་དེ་གིས་ནི་འོ་ད་ལྟ་སྐྱབས་སུ་འགྲོ་བའི་ཐད་ནས་སྐྱབས་སུ་འགྲོ་སྟངས་དེ་ནི་རང་ཉིད་ནི་སངས་རྒྱས་ཀྱི་གོ་འཕང་དང་རང་ཉིད་སངས་རྒྱས་ཀྱི་གོ་འཕང་མངོན་དུ་བྱས་ནས་རང་ཉིད་སངས་རྒྱས་བྱེད་ཐུབ་ཡ་རང་ཉིད་ཀྱི་རྒྱུད་ལ་ཡང་ཆོས་དཀོན་མཆོག་སྐྱེ་ཐུབ་ཡ།

སྐྱབས་སུ་འགྲོ་སྟངས་འདུག་སེ་བྱེད་ཀྱི་ཡོད་རེད་དེ་འདྲས་སོང་བ་ཡིན་དུས་ང་ཨེ་ནི་དེ་འདྲས་འདྲ་བའི་ད་ག་རེ་ཞུ་དགོས་རེད་བོད་ཀྱི་ཐོབ་བྱའི་འབྲས་བུ་དེ་ཐོབ་ཡག་གི་དོན་དག་ལ་ཡ་ཨེ་ནི་ངས་དགེ་བའི་རྩ་བ་གང་བསགས་བྱས་པ་དེ་ཚང་མ་ལ་ཨེ་ནི་ཨོ་ཅིག་འབྲས་བུ་དམན་པ་དང་ཅིག་བར་མ་དོར་ཆུད་ཟོས་སུ་མི་གཏོང་བར་ཨོ་ཨེ་ནི་པའི་རྣམ་མཁྱེན་རྒྱལ་བའི་གོ་འཕང་དེ་ཐོབ་ཡག་གི་རྒྱུ་ལ་འགྱུར་བར་ཤོག་བྱས་ནས་ཨོ་འདུག་སེ་བྱེད་ཀྱི་ཡོད་རེད་ས་ཚིག་དེ་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ཨོ་དེ་འདྲས་འདྲ་པོ་ཡིན་དུས་ཚིག་དོན་དྲན་བཞིན་པའི་ཐོག་ནས་ཨང་ང་ཚོ།

ཟེར་དེ་འདྲ་སོང་བ་ཡིན་དུས་ཏན་ཏན་ཨེ་ནས། ཚེ་ཕྱི་མ་ཕན་ཆད་ལྟ་ཞོག། ཚེ་འདིའི་དབང་དུ་བྱས་པ་ཡིན་ན་ཡང་ད་ཅིག། ཐེག་པ་ཆེན་པོའི་གཞུང་ནས་མར། ཐེག་པ་ཆེན་པོའི་མར་གསུངས་བཞག་ཡག་གི། ཨེ་ནས། ཕན་པའི་བསམ་པ་ཟེར་ཡག་གི། སེམས་བཟང་པོ་ཕྲན་བུ་ཅིག་བྱུང་བ་ཡིན་ན་ཡང། དེ་འདྲའི་གི་ཨེ་ནས་སེམས་ཡོད་བསྡད་པའི་རིང་དེ་ལ་ཡང་མི་ཚེ་དེ་ག་རེ་བྱས་ནས་སྐྱིད་པ་ཅིག་ཏན་ཏན་ཡོང་གི་ཡོད་རེད།

གཅིག་གུ་ཡངས་གཅིག་དང་དེ་ནས་ཡང་བློ་བདེ་རུ་ཡོད་དེ་ངས་ཨོ་གཅིག་གི་སྙིང་སྟོབས་སྐྱེད་ཐུབ་ཡ་འདི་འདྲའི་གི་ཕན་ཐོགས་ཏན་ཏན་ཡོད་བསྡད་པ་རེད་ཤག་ད་དེ་འདྲ་སོང་བ་ཡིན་དུས་ས་ནས་ར་གཅིག་ང་རང་སྒེར་གྱི་ངོས་ནས་ཆ་བཞག་པ་ཡིན་ན་ཡང་གཅིག་ང་དེ་ར་གཅིག་སྤྱིར་ནས་པའི་ནང་པ་སངས་རྒྱས་པའི་ལུགས་ཀྱི་ད་ཆོས་ཀྱི་བཀའ་གདམས་པའི་ལམ་རིམ་ནས་གསུངས་པ་ནང་བཞིན་བྱས་ནས་པའི་ལམ་ཡོངས་རྫོགས་ལ་ཡང་བཤར་སྒོམ་བྱེད་བསྡད་ཀྱི་ཡོད་རེད་ལམ་ཡོངས་རྫོགས་ལ་ཡང་ཅིག་བག་ཆགས་འཇོག་ཨེ་ཐུབ་ཅིག་བྱེད་བསྡད་ཀྱི་ཡོད་རེད་མ་གཏོགས་དེ་ལས་ལྷག་གི་ཅིག་རྟོགས་པ་རྣལ་མ་སྐྱེ་ཐུབ་ཡ་ཞེ་དྲག་ཁག་པོ་རེད་རེད་དེ་ཡིན་ན་ཡང་ད་ཅིག་ཏུ་བསམ་བློ་བཏང་ཅིག་ཏོག་ཙམ་བློ་དེ་དེའི་ཕྱོགས་སུ་དྲངས་ནས་ཨེ་ནི་ག་ལེ་ག་ལེ་ལ་ཅིག་གོམས་ཡོང་དུས་ཏན་ཏན་ཅིག་སེམས་ཀྱི་ནང་ལོགས་ལ་ཡང་ཅིག་རྙོག་དྲ་དང་པའི་རྙོག་ཅིག་དཀའ་ངལ་འདྲ་ཞིག་འཕྲད་པ་ཡིན་ན་ཡང། ཡང་ན་ཇི་སྲིད་ནམ་མཁའ་མ་ཟད་པའི་བར་ཟེར་བསྡད་ཡ་ཅིག་གི་ཁོ་དམིགས་ཡུལ་རུ་བཞག་ཞོར་དུས། ད་ལྟ་འདི་ལ་དེ་ལྟར་ཞིག་རེད་བསམ་པ་རེ་དྲན་ཡོང་ངེས། ཨ་ནི་ཁམས་གསུམ་འཁོར་བ་ཟེར་བསྡད་ཡ་དེ། ཟེར་དང། ཅིག། གང་ལྟར་ཡིན་ངེས་པས། བཟང། ཅིག་ཕུན་ཚོགས་གང་འདྲ་ཅིག་པ་ཡིན་ན་ཡང་མཐའ་རྒུད་པས་མ་བསྡུས་པ་ཡོད་མ་རེད་ཐམས་ཅད་ལ་སྡུག་བསྔལ་བའི་རང་བཞིན་རེད་ཟེར་བསྡད་ཡ་གི་བསླབ་བྱ་འདི་ཚོ་ཅིག་དྲན་ཡོང་དུས་ཨ་དངོས་གནས་ཡིན་བསམ་པ་རེ་དངོས་གནས་རེད་བསམ་པ་རེ་ཞིག་ཡིན། ཁོ་དཀའ་ངལ་མང་པོ་ཅིག་འཕྲད་པ་ཡིན་ན་ཡང། ད་འདི་འདྲ་ཞིག་རེད་འདི་འདྲ་ཞིག་རེད་བསམ་པ་རེ་ཞིག་མ་གཏོགས་ད་གབ་ཚིག་གི་སེམས་ལ་ཡ། ཅིག་པས་ཨ་ཅེ་འུ་ཐུག་རུ་ཅིག། ད་ཁོ་ནི་རང་བཞིན་གྱི་དབང་དུ་བཏང་བའི་སོར་འདྲེ་ཧ་ལམ་དྲན་མ་མྱོང་བ་རེད་བསམ་བློའི་ནང་ལ་ཡ་དེ་ཏན་ཏན་བྱས་པ་ཞིག་ཕན་གྱི་ཡོད་པ་རེད། བྱས་ཙང་ཀ་ད་དེ་འདྲ་ཡིན་དུས་ཁོ་རང་བཞིན་གྱིས་སོ་སོ་སྒེར་གྱི་ངོས་ནས་བྱ་བྱས་ན་ཡང་སོ་སོ་གཅིག་པུའི། ཕྱི་ལོགས་ལ་བའི་རྐྱེན་ངན་རུ་འཛིན་ནས་བསྡད་ཡོད་ན་ཡང། སོ་སོ་རང་ཉིད་དེའི་ནང་ལོགས་དེ་ཇེ་ལྷོད་ལྷོད་རེ་ཞིག་བསྡད་ཆོག་ཡ་རེ་ཞིག་ཡོང་བསྡད་ཡོད་པ། ད་དེ་ཏན་ཏན་ཕན་ཐོགས་ཡོད་པ་ཞིག་རེད་བྱ།

མདོར་ན་པའི་འདི་ཕྱི་གཉིས་ཡོད་ཅིག་ཡོང་ཐུབ་ཡག་ཅིག་ཏན་ཏན་རེད་ཤག་ང་དེ་འདྲ་སོང་བ་ཡིན་དུས་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡ་ཨེ་ནི་ཕ་མེས་ནས་བྱས་ནས་མར་བརྒྱུད་བསྡད་མཁན་གྱི་ནང་པ་སངས་རྒྱས་པའི་ཆོས་འདི་དངོས་གནས་ཅིག་ཨེ་དང། ཚེ་འདི་དང་ཕྱི་མ་རང་དང་གཞན། མདོར་ན་བའི་ཕྱི་ནང་སྣོད་བཅུད་ཐམས་ཅད་ལོག་ལ་ཡ་ཕན་ཐོགས་ཡོད་བསྡད་པ་ཅིག་ཆགས་བསྡད་ཡག་རེད་ཨ་ཕན་ཐོགས་དེ་སྔ་མོ་ཕན་ཐོགས་ཡོད་བསྡད་པ་དོལ་རྒྱལ་ཚོས་ཕན་མ་ཐོགས་པ་དེ་འདྲ་ཡོད་མ་རེད།

ད་ང་དང་ང་རང་ཚོ་དེ་ཉི་མ་བདུན་ཕྲག་གཅིག་གི་རིང་ནས་ཡང་སེམས་ལ་བཟོ་བཅོས་བརྒྱབ་ནས་སེམས་བཟོ་བཅོས་རྒྱག་ཡག་དེ་དང། ཚེ་འདི་རྐྱང་རྐྱང་ཞེན་བསྡད་མཁན་གྱི་བློ་དེ་བཅོས་ནས་ཨོ། ད་ཚེ་ཕྱི་མ་ཕན་ཆད་ཀྱི་དོན་དག་དེ་དག་ཅིག་མགོ་ནག་པོ་ཅིག་གི་དོན་དག་རིང་པོ་ཅིག་ཡོད་བསྡད་པ་འདི་དག་ལ་ཡང་ནས་ཕར་དོ་སྣང་གསར་པ་ཅིག་སྐྱེས། དོ་སྣང་སྐྱེས་པའི་མཐར་ནི་ཚེ་འདི་གཅིག་པུས་འགྲིག་མ་སོང། ཚེ་ཕྱི་མ་ཕན་ཆད་ལ་ཡིན་ནའི་ད་སྡུག་བསྔལ་ཉུང་བ་ཅིག་དང་བདེ་བ་མང་བ་ཞིག་བྱེད་དགོས་ཀྱི་འདུག་བསམ་པའི་བསམ་བློ་རིམ་པ་བསམ་བློ་རིམ་པ་དང་པོ་དེ་བྱས། དེ་ནས་ད་ཁམས་གསུམ་འཁོར་བ་ཟེར་ནས་མདོར་ན་པའི་ལས་ཉོན་གྱི་གཞན་དབང་ཅན་གྱི་ཕུང་པོ་འདི་ད་མ་བྲལ་ཚུན་ཆད་ལ་ཡང་ག་རེ་ཡིན་ནའི་ཕ་གི་གཅིག་ནས་འགྲིག་ནས་གཅིག་ནས་མ་འགྲིག་གཅིག་ནས་འགྲིག་ནས་གཅིག་ནས་མ་འགྲིག་མཁན་ཅིག་གི་རང་བཞིན་ལས་མ་འདས་པ་ཅིག། ད་མདོར་ན་ཉེ་བར་ལེན་པའི་ཕུང་པོའི་ཁུར་གྱིས་ནོན་པའི་རིང་དེ་ལ་ཡང་ཨེ་ནི་གཏན་དུ་བདེ་བ་ཞིག་མེད་བསྡད་པ་དང་མདོར་ན་སེམས་ཀྱི་རྒྱུད་ལ་ཡང་ཉོན་མོངས་ཟེར་མཁན་གྱི་ད་བས་མིང་ཁོ་རང་ཡིན་ནའི་བཀྲ་མི་ཤིས་པ་ཞིག་ད་བས་ཉོན་མོངས་པ་བྱེད་མཁན་མ་སྐྱིད་པ་བཟོ་མཁན་མ་ཞི་བར་བྱེད་མཁན་དེ་འདྲའི་གི་ཨེ་ནི་བས་དངོས་གནས་དྲང་གནས་ཀྱི་བས་དགྲ་བོ་ངོ་མ་བས་ནང་གི་དགྲ་བོ་དེ་ཇི་སྲིད་པའི་ང་རང་ཚོའི་སེམས་རྒྱུད་ལ་ཡོད་པའི་རིང་ལ་ཡང། ད་སྐྱིད་པ་ཅིག་ཡོང་ཡ་མེད་པ་མདོར་ན་བས་ཉོན་མོངས་པའི་ཚེ་གཡོག་ལ་ཡང་སྔོན་ནས་ཉོན་མོངས་པའི་བྲན་གཡོག་ཉོན་མོངས་པའི་ཚེ་གཡོག་ནང་བཞིན་བྱས་ནས་བསྡད་པའི་རིང་དེ་ལ་ཡང་ད་སྐྱིད་པ་མེད་བསྡད་པ་ཅིག་གིས་ཨེ་ནི་བསམ་བློ་ཅི་སྟོབས་སུ་སྦྱངས་བྱས་དེ་འདྲ་ཡིན་པ་ཡིན་དུས་ནི། སྲིད་པའི་ཕུན་ཚོགས་ཅིག་ཐོབ་ཡོད་པ་ཡིན་ན་ཡང་ད་འདི་ལ་སྔོན་ནས་ཁ་གཙང་དྲག་ཅིག་ཕུགས་བཟང་དྲག་ཅིག་གང་ཡང་མི་འདུག་བསམ་པའི་ཨེ་ནི་བློ་ཅིག་སྦྱངས་ནས། ཡང་བློ་རིམ་པ་གཉིས་པ་དེ་དེ་ནས་ཡང་འདུག་ད་དུང་པའི་བློའི་ག་ཚོད་རེ་གོ་མཐོ་རུ་ཟེར་ནས་མི་འདུག་བློའི་ཕུགས་ཀྱི་བསམ་བློ་གཏོང་སྟངས་རུ་ཁོ་པའི་ཁྱད་ཞུགས་པ་ཞིག་ཆགས་ནས་འདུག་ཟེར་ནས་བློ་སྦྱང་ཡོང་བ་རེད་བྱས་ནས་ཡིན། རིམ་པ་རིམ་པ་རུ་གོ་མཐོ་རུ་ཕྱིན་སོང་བ། ཕྱི་མ་གཅིག་ངན་འགྲོའི་སྡུག་བསྔལ་ལས་ཐར་བའི་མངོན་མཐོ་ཐོབ་པ་ཙམ་གྱིས་པའི་མ་ཚིམས་ནས་ད་འོ་ཐར་པ་ཟེར་མཁན་གཅིག་ཐོབ་པ་ཞིག་མ་བྱུང་ན་ཨེ་ནི།

དེ་ནས་ད་དུང་ཕུགས་ཀྱི་བོད་དག་བློ་ཕུགས་ཀྱི་ཡར་སྦྱང་དག་བྱས་ནས་རིམ་པ་ད་དུང་ཡར་བློ་པའི་ཡར་སྐྱེད་རུ་ཡར་བློའི་འཛུགས་སྐྲུན་རུ་པའི་བློ་ཡར་སྐྱེད་རུ་ཡར་ག་འདྲས་བཏང་བ་རེད་ཟེར་ལབ་ན་ཨེ་ནི་རང་གཅིག་པུ་དེ་ཡང་ཨེ་ནི་རང་གཅིག་པུ་མ་ཡིན་པར་མཐའ་ཡས་པའི་སེམས་ཅན་མཐའ་དག་རང་དང་རང་འདྲ་བ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་མཁན་ཤ་སྟག་རེད་ཨོ་དེ་འདྲས་སོང་བ་ཡིན་དུས་ཙ་ན་རང་གཅིག་པུ་ཨེ་ནི་ཐར་པ་ཐོབ་ནས་ངོ་མཚར་བྱེད་ཡག་གི་མི་འདུག། བས་དང། གང་དག་པའི་མཐའ་ཡས་པའི་སེམས་ཅན་འདི་ཐམས་ཅད་ལ་ལ་ཡང། གང་ཕན་ཅི་ཕན་གཅིག་གི་ཐོག་ནས་ད་རང་གཅིག་པུའི་དོན་དག་མ་ཡིན་པ་དང་གང་དག་པའི་རང་གཞན་རང་བྱུང་དང་ཚང་མ་ལ་ལ་ཡང་དང་ཕན་པ་ཅིག་དང་ཡག་པོ་ཅིག་བྱུང་ན་བསམ་པ་དེ་འདྲའི་གི་བློ་ཅིག་སྦྱངས་ནས། ད་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ལ་ཕན་པ་བསྒྲུབ་ཡག་གི། ད་ཅིག་ཕན་བདེ་བསྒྲུབ་ཡག་གི་བསམ་པས་ཀུན་ནས་བསླངས་ཏེ་དེ་བསྒྲུབ་ཡག་གི་ལག་ཆ་ལྟ་བུ་ལ་ཡང། རྣམ་མཁྱེན་རྒྱལ་བའི་གོ་འཕང་མ་ཐོབ་པ་ཐབས་མེད་འདུག་བསམ་པའི་བློ་ཅིག། སྦྱངས་ནས། དེ་འདྲའི་གི་བློ་ཞིག་སྐྱེ་ཡི་འདུག་ཟེར་ན་དེ་ལ་ཡང་ཨེ་ནི། ཆེད་དུ་བྱ་བ་གཞན་དོན་ལ་དམིགས་ནས་རྣམ་མཁྱེན་དོན་གཉེར་གྱི་ཨེ་ནི། འོ་ན་དེ་འདྲའི་གི་ད་སེམས་སྐྱེས་ནས་དེ་ལ་ཡང་བྱང་ཆུབ་ཀྱི་སེམས་ཟེར་ཡག་གི་ཡོད་རེད། དེ་འདྲ་འདྲ་བའི་ད་བྱང་ཆུབ་ཀྱི་སེམས་ལ་ཡང་ཨེ་ནི་བློ་འཕགས་རིམ་གྱིས་འཕགས། བློ་དེའི་ཕྱོགས་སུ་འཕགས་དང་བློ་དྲངས་ནས་ཨེ་ནི་ག་ལེ་ག་ལེ་ད་ལྟ་བས་རང་གཅིག་པུ་བསམ་སྟངས་ཀྱི་བློ་མ་རུངས་པ་དེ་བློ་དཔེ་རྒྱ་ཆུང་བ་དེ་ག་ལེ་ག་ལེ་ལ་བློ་དཔེ་ཤེད་པོ་གཅིག་གིས་པའི་བློ་ཡངས་ཤིང་རྒྱ་ཆེ་བ་རྣམ་དཔྱོད་ཅན་སྙིང་སྟོབས་ཕུལ་དུ་བྱུང་བ་དེ་འདྲའི་གི་ད་བློ་ཡི་ངོ་བོ་ལ་ཡག་པོ

བསམ་བློའི་གཏོང་ཕྱོགས་ཁོ་སྦྱོང་བརྡར་བྱས་ནས་ཨེ་མི་འདུག། བློའི་རྣམ་དཔྱོད་རུ་སེ་ནས་མི་འདུག་བློའི་པའི་ནུས་པ་རུ་ཁོ་ཆེ་རུ་ཆེ་རུ་ཆེ་རུ་ཡར་འདུག་ས་བཏང་བསྡད་ཡ་ཅིག་ད་དེ་དངོས་གནས་འཛུགས་སྐྲུན་རེད་འདུག་བ། ནང་གི་འཛུགས་སྐྲུན་ངོ་མ་རེད་འདུག་བ། ས་དེ་འདྲ་ཡིན་དུས་ང་ཚོ་ཉིན་མོ་བདུན་ཕྲག་གཅིག་དེའི་རིང་ལ་ཡ་ད་ང་ཚོ་འཛུགས་སྐྲུན་ཞིག་བྱེད་ཀྱི་ཡོད། བློའི་འཛུགས་སྐྲུན་བྱེད་ཀྱི་ཡོད། ནང་གི་འཛུགས་སྐྲུན་བྱེད་ཀྱི་ཡོད། འཛུགས་སྐྲུན་དེ་ཕྱི་ལོགས་ཀྱི་ང་རང་ཚོའི་སྤྱི་གཙུག་ལག་ཁང་ཞང་པོ་ལ་སོགས་པ་བདུད་རྩིའི་ཁྲལ་ག་ཚད་འཛུགས་སྐྲུན་བྱས་ནས་ཡང། ག་ལེ་ག་ལེ་ནས་ཁོ་རྫོགས་འགྲོ་ཡ་རེད་འགག་འགྲོ་ཡ་རེད། ནང་སེམས་ལ་བརྟེན་པའི་ཡོན་ཏན་དེ་འཛུགས་སྐྲུན་ཡག་པོ་ཞིག་བྱེད་ཐུབ་ན། སངས་རྒྱས་ཀྱི་ས་བར་དུ་འགྲོ་བསྡད་ཡ་རེད་རེད་བ། དེ་འདྲ་ཡིན་པ་ཡིན་དུས་ཙ་ན་རྟེན་བརྟན་པ། ད་ཨེ་ནི་གོམས་ཟིན་འབད་རྩོལ་བསྐྱར་མ་ལ་མི་ལྟོས་པའི་སེམས་ཀྱི་ཡོན་ཏན་ཞིག་སོང་བ་ཡིན་དུས་ཡག་པོ་ཅིག་གི་འབད་རྩོལ་བྱས་ནས་བྱེད་མཁན་ཡིན་ན་དེ་རིང་བདུན་ཕྲག་དེའི་རིང་ལ་ཡ་ཅིག་སེམས་ལ་ཕྲན་བུའི་བཟོ་བཅོས་ཐེབས་ནས

ད་རྣམ་མཁྱེན་བསྒྲུབ་བྱ་ལ་བཞག་ནས། བྱང་ཆུབ་ཀྱི་སེམས་དེ་ཉམས་ལེན་བྱེད་ཐབས་པའི་རྩལ་དུ་བཏོན་ནས་གསུང་གི་ཡོད་པ་ཡིན་དུས་ཙ་ན་དེ་ཐེག་ཆེན་གྱི་གཞུང་དང། ལྟ་བ་ལ་བྱ་བྱ་བ་ཡིན་ན། ད། ཤེས་རབ་ལེའུའི་ཁ་ཐུག་ལ་ཡང། མུ་སྟེགས་པའི་གྲུབ་མཐའ་ནི་གཟུང་བ་གཅིག། མདོར་ན་བའི་སེམས་ཙམ་པའི་གྲུབ་མཐའ།

ད་ལྟ་བ་སྤྱོད་འཇུག་གི་ལེགས་སྦྱར་མ་གསུང་དྲང་དེ་དང་ལེགས་སྦྱར་སྐད་ལྷག་མ་ཟིན་ཡོད་དུས་ཚད་ནི་བའི་འདས་ཟིན་ནང་ལ་བསྟན་འདི་པ་ཅིག་པའི་གསལ་པོ་ཞེ་པོ་ཅིག་ཡོད་བསྡད་པ་ཅིག་ཡོད་ས་རེད། ཨོ་འདུག་བྱས་ནི་དང་བ་སྤྱོད་འཇུག་དེ་རྒྱ་གར་མཁས་པའི་རྒྱ་གར་མཁས་པའི་ཁྲོད་ལ་ཡིན་ན་ཡང་བའི་སྤྱོད་འཇུག་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་དེ་ལ་བའི་ཤེས་རང་གི་བུ་གས་དང་འགྲེལ་པ་ཡང་མང་པོ་བཞག་ཡོད་པ་རེད་འདུག་བྱས་ནི་བའི་དེའི་སྐབས་ལ་ཡ། དང་ད་མགོན་པོ་མགོན་པོ་ཞི་བ་ལྷས་བརྩམས་པའི་ཕྱིས་ནས་ནི་བའི་འདི་ཁྱབ་བརྡལ་ཆེན་པོ་ཡོད་བསྡད་པ་ཅིག་གི་བསྟན་བཅོས་ཅིག་ཡིན་པ་རེད། དེ་ནས་བོད་གངས་ཅན་གྱི་ལྗོངས་ལ་ཡང། གང་ལྟར་ཅིག། དུས་ད་ལྟ་བར་དུ། མདོར་ན་བས་ལོ་བརྒྱ་ཕྲག་མང་པོའི་རིང་ལ་ཡང། ཧ་ལམ་ད་ལོ་སྟོང་ཕྲག་གི་རིང་ལ་ཡང། སྤྱོད་འཇུག་དེ། ས་དགེ་བཀའ་རྙིང་རིས་སུ་མ་ཆད་པ་བས་ཚང་མ་ལ་ལ་ཡང། བོད་སྐད་ད་ཐབས་སུ་ཆེན་པོ་དག་དང་འདིའི་ཡིན་ནི་བས་འགྲེལ་པ་རྣམ་བཤད་དང་ཞེ་དྲག་མང་པོ་ཡོད་བསྡད་པ་ཞིག་འདུག་ས་རེད།

བྱས་ནས་བ་ད། ཁྱོད་སོང་བ་ཉི་མའི་ཚེ་ཉི་མས་དེ། ན་ན་ཟུག་སོགས་ཤི་ཡག་པོ་ཡོད་མ་རེད། ཟུག་སོགས་ཤི་ཨ། འོ་འདུག་སེམས་ཡག་པོ་རེད། འོ་བྱས་ནས་ནི། ཁོང་གིས་ནི་བས་རང་ཅིག། སྤྱོད་འཇུག་གི་བས་བསྟན་པའི་བདག་པོ་བྱས་ནས་བས་བསམ་གྱིས་མི་ཁྱབ་པ་དེ་འདྲ་ཅིག་རེད་ཤག། རྣམ་ཐར་པའི་ངོ་མཚར་བ་ཡོད་བསྡད་པ་ཞིག་འདུག་ས་རེད། ད་དེ་ནས་ང་རང་རང་གི་དངོས་སུ་ནི་ཞུ་ས་ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་བ་དང་དངོས་གནས་དྲང་གནས་ཡོད་པའི་པའི་སེམས་དཔའ་ཆེན་པོ། ཨེ་ནི། བློ་སྦྱོང་ལ་པའི་ཉམས་ལེན་པའི་མཐིལ་དུ་མཛད་མཁན། འོ་དེ་འདྲའི་ཅིག་གིས་ད་ག་ལ་བའི་བཀའ་གདམས་པའི་དགེ་བཤེས་ནང་བཞིན་པ་ཞིག་རེད། ཨེ་ཁོ་རང་རང་གི་ངོས་ནས་ཅིག་རྩ་བའི་ཁུངས་བྱས་ན་ཕལ་ཆེར་བཀའ་བརྒྱུད་པ་མེད་འགྲོ། ཁུ་ནུ་ནས་བྱས་ནི་ཁོ་རང་བཀའ་བརྒྱུད་འབྲུག་པ་ཞིག་དང་འདྲ་བ་འདུག་བསམ་དྲན་སོང། རེད་དེ་ཡིན་ན་ཡང་གང་ལྟར་ཅིག་ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་ཅིག་ཨ་ནི་དབང་ལུང་མན་ངག་མང་པོ་གསན་བཞེས་པ་ལྷག་དོན་ད་གཞུང་བཤད་ཀྱི་ཐོག་ལ་ཡང་བསམ་གྱིས་མི་ཁྱབ་པ་བྱས་བྱས་འདུག་ས་རེད། ཅིག་གཞུང་ཆེན་པོ་ཏི་ལྔས་མཚོན་པའི་བའི་གཞུང་མང་པོ་ལ་ཡང་ཨ་ནི་ད་ལྟ་བའི་ག་གཞུང་རེ་བོད་ཀྱི་མཁྱེན་པའི་བདག་པོར་གྱུར་བསྡད་མཁན་ཨ་ནི་ལོ་ཅིག་སུམ་ཅུ་བཞི་བཅུའི་གོང་ལ་ཡང་གཟིགས་པའི་ཕྱག་དཔེ་དེ་ཚོ་བར་དེར་ཕྱག་དཔེ་ཁྱོན་ནས་མ་འོངས་ལ་ཡང་བའི་ཐུགས་ཐོག་དེ་མ་ཁ་བའི་ཐད་དེ་བའི་ཤར་ཤར་ཤར་ལ་མ་གསུང་ཐུབ་མཁན་ཅིག་བསམ་གྱིས་མི་ཁྱབ་པ་ཞིག་འདུག་བསམ་གྱིས་མི་ཁྱབ་པ་ཞིག་རེད་བྱས། ཡང་གཅིག་བའི་ཁེངས་སྐྱུང་དོགས་དོགས་རེ་འདི་རྩ་བ་ཉིད་ནས་མེད་བསྡད་པ།

དབུ་མ་རིན་ཆེན་ཕྲེང་བ་དང་གཅིག། ཨེ་ནོ་སྤྱོད་འཇུག་དང་གཉིས། ཨོ་དེ་གཉིས་པོ་དེ་མ། ར་ཅིག་ཟུར་རྒྱན་གྱི་བཟོ་འདྲ་བྱས། ཨེ་ནི་རྩ་བ་རྗེ་རིན་པོ་ཆེ་གི། ཨེ་ནི་ལམ་རིམ་ཆེ་ཆུང་གཉིས་པོ་དེ་ལམ་རིམ་ཆེ་འབྲིང་གཉིས་པོ་དེ། ཨེ་ནི། དང་ནི་མ་བང་ལམ་ཡོངས་རྫོགས་ཀྱི་བང་རིམ་དུ་གཅིག་བྲི། ཨེ་ནི་དེ། ར་ཅིག་པའི་གསུམ་དོན་རུ་པའི་སྣོད་གསུམ་དོན་ཡང་རུ་དེ་རིན་ཆེན་ཕྲེང་བ་དང། ཨེ་ནི། སྤྱོད་འཇུག་གཉིས་ཀྱི་ཐོག་ནས་སྣོད་གསུམ་རུ་དོན་ནི་ཡོང་དུས། ཨོ་དེ་སེམས་ལ་ཡང་ཟོ་བྱེད་ཀུ་རོ་དྷའི་དོན་ངེས་ཅན་དུ་བ། ཧ་ལས་པ་ཞིག་རེད་ཤག། ད་གོམས་ལོང་མེད་པ་དང། ད་ཁྱོད་ལ་ང་རང་བརྩོན་འགྲུས་མེད་པ་དང་ཡིན་ན་གོམས་ལོང་མེད་པ་དེ་འདྲས་ཀྱི་ཐོག་ནས། ད་ཁྱོད་རང་ཅིག་རྟོགས་པ་རྣལ་མ་སྐྱེ་ཐུབ་ཡ་ཁག་པོ་རེད་མ་གཏོགས་ཅིག། གོམས་ན་སྐྱེ་ས་རེད་ས་པ་རུ་ཅིག་ལོག་ལེ་ཡ། གཞུང་འདིའི་དེ་མ་གུང་བསྒྲིགས་ནས་ཅིག་བལྟས་ཡོང་དུས་ཨོ་ཅིག་གོམས་ན་སྐྱེ་ས་རེད་བསམ་པ་རུ་ཅིག་ལོག་ལེ་ཡ། ད་མ་སྐྱེས་པའི་ཐབས་ཡོང་མི་འདུག་བསམ་པ་རུ་ཅིག་ད་བཤད་གི་འདུག་བ་ལོག་ལེ་ཡ། གང་འདྲ་ཞིག་གི་བསམ་བློའི་གཏོང་ཕྱོགས་ལ་ད་འགྱུར་བ་ཏན་ཏན་འགྲོ་ཐུབ་ཡ་ཞིག་རེད་ཤག་ཁོ་ཚོས་སོ་སོའི་རིག་པ་བསྒྲིམས་ཏེ་བསམ་བློ་ནང་བསམ་བསམ་བཏང་ན། ད་ལྟ། ལོ་བཅུ་བཅོ་ལྔའི་གོང་གི་སོ་སོའི་བསམ་བློ་གཏོང་སྟངས། ལོ་ཉི་ཤུ་སུམ་ཅུའི་གོང་གི་བསམ་བློ་གཏོང་སྟངས། དེ་འདྲ་དེ། ཨེ་མ་རྡོ་རེ་ཡིན་ཞིང། མིའི་བསམ་བློ་ལ་ཡང་འགྱུར་བ་ཟེར་བ་ནི་ཞིབ་ཕྲའི་ཐད་ཡང་ཡོད་བསྡད་པ་རེད་ཤག། བྱས་ན་ཁྱེད་རང་ཚོས། ཅིག་རེ་དང་ཅིག། སོ་སོ་ཡང་དཔེ་ཞུམ་བྱས། ད་ངས་ལྟ་བུས། ཅིག་དཔེ་ཆོས་དེ་འདྲས་ཀྱི་དཔེ་རླབས་ཆེན་པོ་བྱེད་ཐུབ་ཀྱི་མ་རེད་བསམ་པའི་ཞུམ་པ་གཏན་ནས་བྱེད་རྒྱུ་ཡོད་མ་རེད། དབུ་མ་རིན་ཆེན་ཕྲེང་བ་ནས་གསུངས་པ་ནང་བཞིན་གྱི་ཞུམ་པས་ཕོངས་པ་ལས་ཐར་རྒྱུ་མ་རེད་གསུང་ཡག་དེ་དངོས་གནས་དེ་འདྲ་བདེན་པ་རེད།

ར་ད་དེ་ཉམས་མྱོང་ཞིབ་ཕྲ་ཡོད་མ་རེད་དེ་ཡིན་ནའི་ང་རས་དཔེ་ཉམས་མྱོང་ཐེབས་ཆག་ཅིག་ཕྲན་བུ་ཞིག་ཡོད་པའི་ཆ་ནས་དེ་ངས་དཔེ་སོ་སོའི་དཔེ་མྱོང་ཐོག་ནས་ངས་ཐག་ཆོད་ནས་བཤད་ཐུབ་པས་སེམས་ལ་རྒྱུ་རྒྱུ་ཐུབ་ཕེ་ཡགས་ངེས་གཏན་ཡོད་པ་དེ་བརྒྱ་ཆ་བརྒྱ་ཐམ་པ་རེད་ཤག་ས་དེ་འདྲ་ཡིན་པ་ཡིན་དུས་ང་རང་ཚང་མ་ལོག་དགོས་ད་ར་ད་འབད་རྩོལ་བསྐྱེད་དགོས་པ་རེད་ད་འདུག་སེ་བྱས་ནས་ངོ་ད་དེ་སྤྱོད་འཇུག་གི་ལོ་རྒྱུས་རུ་དེ་འདྲ་ཞིག་རེད་ཤག། ད་བྱས་ན། ད་འདི་འདྲ་བའི་ནི་གཞུང་ཉན་པ་ལ་ཡང་ད་གིན་གོང་དུ་ཞུས་པ་ནང་བཞིན་གྱི་ནི་ཀུན་སློང་ནི་རྣམ་པར་དག་པ་ཞིག་གསལ་བཏབ་ནས་ནི་གསན་དགོས་པ་རེད། དེ་ཡང་ནི། ང་རང་ཚོ་དལ་འབྱོར་གྱི་མི་ལུས་ཐོབ་ནས་ཡོད་པས་ད་ལུས་རྟེན་འདི་རིང་དུ་མི་གནས་པར་འཆི་བར་ངེས་པ་དང་ནམ་འཆི་ངེས་པ་མེད་པ། ནི་འཆི་བའི་གནས་སྐབས་ལ་ཕན་པ་དེ་ཆོས་ཁོ་ན་མ་གཏོགས་མེད་པ། ཤི་བའི་རྗེས་སུ་རྗེས་ནི་ངན་འགྲོ་ངན་སོང་གི་གནས་ལྟ་བུ་ལ་ལྟུང་བ་ཡིན་ན་ནི་དངོས་གནས་རང་རེ་ཐང་ཤིག་གི་ཆོས་རྣམ་པར་དག་པ་དཔེ་རླབས་ཆེན་པོ་སྒྲུབ་ཐུབ་ཡག་ག་པར་ཡོད་མདོར་ན་དཔེ་རེ་ཐང་ཤིག་དཔེ་སྡུག་བསྔལ་ཁོ་རས་དཔེ་ཉིན་མཚན་མ་ཁྱོད་བཞིན་འདས་བར་སོར་འདུག་སེ་ཡིན་པ་ཡིད་འབྱུང་ཚར་ནས་ད་འོ། ཅིག། ངན་འགྲོ་ངན་སོང་གི་གནས་ལས་ཐར་ཐུབ་ཡག་ཅིག་དང་འོ། དེ་ཡང་ཨ་ནི་རེ་ཐང་ཅིག་ངན་འགྲོ་ངན་སོང་གི་གནས་ལས་ཐར་ནས་ལྷ་མིའི་ལུས་རྟེན་ཐོབ་ཐུབ་ཡག་ཅིག་དང་འོ་ལྷ་མིའི་ལུས་རྟེན་ཐོབ་ཡག་དེ་ཡང་རྩ་བ་ཨ་ནི་རེ་ཐང་ཅིག་དགེ་བཅུ

འགོག་ལམ་གྱི་ཆོས་ལ་ཡང་གོ་བ་ཡག་པོ་ཅིག་ཆགས་ཡོད་ན། ཉོན་མོངས་ཟེར་བ་དེ་ཟད་རུང་ཡིན་པ་ཅིག་དང། ཉོན་མོངས་དང་འཛིན་སྟངས་འགལ་བའི་གཉེན་པོ་སྟོབས་ལྡན་ཡོད་པ་དང། གཉེན་པོ་སྟོབས་ལྡན་དེ་གོམས་ན་དང་གོམས་ཐུབ་ཡག་ཅིག་དང་གོམས་པ་མཐའ་མེད་དུ་འཕེལ་ཐུབ་ཡག་ཅིག་གི་གོ་བ་ཆགས་ནས་ཡོང་དུས་ཙ་ན་དང། ཉོན་མོངས་སྤོང་ཡག་གི་གང་འདྲ་ཅིག་ཉོན་མོངས་སྤོང་འདོད་ཀྱི་བློ་སྐྱེ་ཐུབ་ཡག་ཅིག་ཡོང་གི་ཡོད་པ་རེད། དེ་འདྲ་གི་ཉོན་མོངས་སྤངས་པའི་བྲལ་བ་འགོག་བདེན་མངོན་དུ་བྱ་འདོད་བ་སྐྱེས་ནས་ཐར་པ་དོན་གཉེར་ཀྱི་བློ་ཟེར་བ་དེ་འདུག་སེ་ལ་སྒྲུབ་དགོས་པ་ཡིན་པ་རེད། དེ་ནས་ནི་དེ་ཙམ་གྱིས་མི་ཆོག་པར་ད་ལྟ་མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་ཀྱི་ཕྱིར་དུ་ནི་བླ་མེད་རྫོགས་བྱང་གི་གོ་འཕང་བསྒྲུབ་འདོད་ཀྱི། རང་ཡང་ནི་སེམས་བསྐྱེད་ནས་དེ་རྣམ་མཁྱེན་བསྒྲུབ་ཡག་གི་ཆེད་དུ་ནི་ཕྱིན་དྲུག་གི་ལམ་ལ་ཡར་བསླབ་དགོས་པ་ཅིག་འདུག་སེ་རེད་ད་འདི། ད་དེ་ལྟར་ན་ང་རང་ཚོས་དེ་སྤྱོད་འཇུག་ཉན་ཡ་དེ། དེ་ལྟར། ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་བླ་མེད་རྫོགས་བྱང་གི་གོ་འཕང་ཐོབ་པའི་ཆེད་དུ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་སྤྱོད་པ་ཕྱིན་དྲུག་ལ་བསླབ་ཀྱི་ཡིན། དེ་བསླབ་པ་ལ་ཡང་སློབ་ཚུལ་ཤེས་དགོས་པ་རེད། དེ་ལྟར་ན་དེ་འདྲ་འདྲ་བའི་སློབ་ཚུལ་སྟོན་པའི་གཞུང་གི་རྒྱལ་པོ་ལྟ་བུ་སྤྱོད་འཇུག་གི་གཞུང་འདི་བཤད་ལུང་ཉན་གྱི་ཡིན་བསམ་པའི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་རྣམས་ལེགས་པར་གསལ་བཏབ་པའི་ངང་ནས་གསན་པར་ཞུ།

གང་ལྟར་ཅིག་སེམས་གཞན་དུ་ཡེངས་པ་ཡིན་ན་ཁོས་ཡིན་ནི་ངས་མ་ཅིག་བཤད་བསྡད་གོ་གོ་བརྡ་འཕྲོད་ཐུབ་ཀྱི་མ་རེད་དེ་འདྲ་ཡིན་པ་ཡིན་དུས་སེམས་གཞན་དུ་མ་ཡེངས་པ་བྱེད་དགོས་ཀྱི་རེད། ཨེ་ད་ག་ན་ཞིག་གིས་གཉིད་ཅོག་རྒྱག་རྒྱུ་ཡོད་མ་རེད་བྱས་པ་རེད་རེད་བ། གཉིད་ཅོག་རྒྱག་བསྡད་པ་ཡིན་ན་ཡང། མི་ཤེས། ཆོས་དྲན་སར་གཉིད་ཏོག་ཏོག་ཁུག་པ་ཡིན་ན་ཨམ་ཅོག་ཏོག་ཏོག་གང་ཐོག་ཁག་པོ་རེད། ཅིག་ཟ་ཟི་པོ་རེ་ཅིག་གོ་ཡག་ཅིག་ཡོང་བསྡད་ཀྱི་འདུག་བ། བྱས་ཙང་ག་ད་དེ་ཡིན་ནའི་སེམས་ལ་ཡ་ཨེ་ནི་སྣང་ལ་མ་ངེས་པའི་སོར་གྱི་བར་དུ་ཤར་ངེས་ཐུབ་ཀྱི་མ་རེད་བ། དེ་འདྲ་སོང་བ་ཡིན་དུས་ཙང་ནས་ཨེ་ནི། གཉིད་ཅོག་མ་རྒྱག་པ་བྱས།

ཆོས་དྲན་པ་བསྡད་པའི་ཁ་ཐོག་ལ་ཆོས་བྱ་གལ་ཆེ་ཞིག་འོ་ཅི་མེད་པ་རེད། ད་ལྟ་སོ་སོའི་མི་ཚེ་ཚེ་ལ་ཡོད་པ་དེ་རིང་ལ་མི་ཚེ་གང་པོ་ཕྱི་ས་ལ་བཞག་ན་ནི་ཚེ་རབས་ནས་ཚེ་རབས་དེ་ཉམས་ལེན་བྱེད་ཡ་ཅིག་ཚེ་རབས་ནས་ཚེ་རབས་ལ་འབད་རྩོལ་བྱེད་ཡ་དང་ལག་ལེན་བཀལ་ཡ་ཅིག་སོང་བ་ཡིན་དུས་འདི་སེམས་ལ་མ་ངེས་ན་ཨ་ནི་ངོ་མ་རེད་བ་དེ་འདྲ་སོང་བ་ཡིན་དུས་ཆོས་ཉན་པ་དེ་དང་སྣོད་ཞབས་རྡོལ་བ་ཟེར་ནི་སྣོད་ཁ་བསླངས་བསྡད་ཡོད་ན་ཡང་ཁོ་མཐིལ་དེ་ཨི་ཁུང་ཅིག་ནས་མར་རྡོལ་དྲལ་ཕྱིན་པ་ཡིན་ན། ཨ་མ། རྡོལ་དྲལ་ཕྱིན་པ་ཡིན་ན་ཨ་ནི་ག་ཚད་དེ་ནང་བླུགས་པ་ཡིན་ནི་ཁོ་གཤམ་ནས་མར་ཟག་ཕྱིན་ཞེ་ཨ་ཁོ་སྡོད་ཀྱི་མ་རེད་པ་ཨ་ད་དེ་ནང་བཞིན་བྱས་ནི། མ་གཅིག་ཨ་མཆོག་ལ་ཅིག་གོ་གོ་གི་ཡོད་རེད་དེ་ཡིན་ནི་སེམས་ཀྱི་ནང་དཔེ་རིག་པ་རུ་བསྒྲིམས་ནི་ཁོ་ད་སོ་རེ་ངེས་ངེས་ཐག་ཐག་རུ་མ་བཟོས་ན་ཨ་ནི་ཁོ་ཕན་ཐོགས་ཀྱི་མ་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་མ་བརྗེད་པ་བྱས་ནས་སེམས་ཀྱིས་བཟུང་དགོས་རེད་བྱས་པ་རེད་ད་དེ་མ་བརྗེད་ཡག་དོན་དག་ལ་ཡ། ཟིན་བྲིས་ར་རྒྱག་གི་ཡིན་ནི་ཡག་པོ་ཡོད་རེད། ཡང་ཅིག་སྐད་འཁོར་འདྲ་བཏང་ནས་དེ་འདྲའི་ཐོག་ནས་སྒྲ་འཇུག་བྱས་ནས་སྒྲ་འཇུག་འཁོར་ལོ་དེ་འདྲའི་ཐོག་ནས་བེད་སྤྱོད་བྱས་ནས་ཡག་པོ་ཡོང་ར་བ་ཅེས་ད་ད་དོན་ཅིག་སོ་སོའི་བསམ་བློའི་ཁྱད་པར་ཞིག་དང་བསམ་བློའི་དཔེ་གཟབ་གཟབ་བྱས་ཉན་པ་ཡིན་ན་ཁོ་དེའི་ཚོད་ཅིག་ཁོ་སེམས་ནང་ལོགས་ལ་ཡ་བསྡད་ཐུབ་ཡ་ཅིག་ཨེ་འདི་འདྲ་མ་བཀའ་ཤོད་གྲོས་ཚ་རེ་བྱས་ལ་ཡ་ད་འོང་དེ་འདྲའི་ལ་དཔེ་ཆ་དེ་ཤ་གལ་ཆེན་པོ་ཡོད་རེད་དཔེ་ཆ་ཕན་ཐོགས་ཤོས་རེད་དཔེ་ཆ་མ་འདུག་བལྟས་བྱས་དཔེ་ཆ་ཡོད་ན་སོ་སོའི་ལག་པ་མིས་མང་འགྲེལ་བཤད་རྒྱབ་ཡོང་དུས་ཨེ་ནི་དཔེ་ཆ་ཁོ་རང་ཐོག་ལ་དཔེ་གཟབ་གཟབ་རེ་བྱས་འདི་སྒང་མཆན་བུ་ཏོག་ཏོག་རྒྱབ་པ་ཡིན་ན་འོག་ད་འདུག་ཟེར་ན་ཨེ་ནི།

བྱ་བ་ག་ད་ག་ཡིན་ན་མེད་ནི། ངེས་ངེས་ཐག་ཐག་ཅིག་བཟོ་དགོས་ཀྱི་ཡོད་རེད། དེ་ནས་གལ་ཆེ་ཤོས་དེ། སྣོད་དྲི་མ་ཅན་ཟེར་བ་དེ་མེད་པ་ཅིག་དགོས་ཀྱི་རེད་ད་དེ་དངོས་གནས་གལ་ཆེན་པོ་འདུག་བ། ཅིག་ཆོས་སེམས་ལ་མིང། དང་སེམས་ནི་ག་ཚོད་ཨམ་ཅོག་གིས་དཔེ་གཟབ་གཟབ་བྱས་ཉན་ཉན་པ་ཙམ་དུ་མ་ཟད་པའི་པའི་སེམས་ནས་དཔེ་གཟབ་གཟབ་བྱས་དཔེ་པའི་དྲན་པས་ཟིན་ནས་པའི་མ་བརྗེད་པ་བྱས་ནས་པའི་ངེས་ངེས་ཐག་ཐག་རུ་ཡོད་པ་ཡིན་ན་ཡང། ཀུན་སློང་དེ། དང་ཨ་ནི། ཅིག་སོ་སོ་པའི་དང་ཅིག་པའི་སོ་སོ་མཁས་པ་ཅིག་བྱེད་ཀྱི་ཡིན་བསམ་པར་རོ།

དེ་འདྲའི་སོང་བ་ཡིན་དུས་རྩ་ནས་ད་ཅིག་སེམས་ཀྱིས་མི་བརྗེད་པ་ཞིག་ནི་གཞུང་ལྟ་ཡག་གི་དགོས་དོན་དེ་ཉམས་ལེན་བྱེད་ཡག་གི་དོན་དག་ཡིན་བསམ་པ་ཅིག་དང་མདོར་ན་བའི་སེམས་ཅན་ཐམས་ཅད་ལ་ཕན་བདེ་སྒྲུབ་ཡག་གི་ཆེད་དུ་ཡིན་བསམ་པའི་ཐོག་ནས་ཨེ་ནི་ཉན་དགོས་པ་རེད་མ་གཏོགས་ཅིག་མཁས་འདོད་གྲགས་འདོད་དང་ཅིག་འགྲན་སེམས་འོ་དེ་འདྲས་ཀྱི་ཐོག་ནས་ཨེ་ནི་བའི་རྙེད་བཀུར་སྙན་གྲགས་འདོད་པ་དེ་འདྲས་ཀྱི་ཐོག་ནས་བྱས་པ་ཡིན་ན་ཨེ་ནི་དངོས་གནས་རང་ལྷ་བདུད་དུ་བབས་པ་ཟེར་ཡག་ནང་བཞིན་ཆགས་པ་རེད། ཚོང་འཁོས་ཐབས་ཤེས་བྱས་ནས་དེ་འདྲའི་གི་ལས་ཀ་དེ་ནི་ད་ཅིག་སོ་སོ་ཚེ་འདི་གི་ད་ཀུན་སློང་གི་ཐོག་ནས་བྱེད་གི་རེད་ལ་དེ་བྱས་པ་ལ་ཡ་ཨེ་ཁོ་རང་ཁོ་རའི་འགྲོ་སྟངས་ཁོ་རང་ད་ག་ཡིན་པ་རེད་བཤད་ཡག་གི་གནད་འགག་མི་འདུག་བ་ད་བྱེད་ཡག་དེ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་སྒྲུབ་ཡག་ཅིག་གི་བྱེད་ཐབས་ཅིག་ཡིན་པ་ལ་ཨེ་ནི་ཀུན་སློང་གི་དབང་ལས་དེ་ཨེ་ནི་བའི་སྡིག་པ་བསགས་ཡག་གི་རྐྱེན་ལ་ཕྱིན་པ་ཡིན་ན་ད་སྨན་དུག་ལ་ཕྱིན་པ་ནང་བཞིན་ཆགས་པ་རེད་ཨེ་ནི་དཔེ་རང་ཐབས་སྡུག་རེད། ད་དེ་འདྲ་སོང་བ་ཡིན་དུས་ཀུན་སློང་རྣམ་པར་དག་པ་དགོས་ཡ་དེ་གལ་ཆེན་པོ་རེད་ཟེར་བ་དང་དེ་ཡིན་པ་ཡིན་དུས་སྣོད་དྲི་མ་ཅན་གྱི་ཨེ་ནི་སྐྱོན་གཅིག་གསུངས་ནས་འོ་ད་མདོར་ན་བའི་སྣོད་ཁ་ཨེ་ནི་བའི་ཁ་སྦུབས་པ་ལྟ་བུ་སྣོད་ཨེ་ནི་བའི་ཞབས་རྡོལ་བ་ལྟ་བུ་སྣོད་དྲི་མ་ཅན་ལྟ་བུ་འོ་དེ་འདྲས་ཀྱི་ད་སྐྱོན་དང་བྲལ་བ་ཅིག་དགོས་ཀྱི་རེད་ཅེས་གསུངས་པ་རེད་འོ་དེ་འདྲས་ཡིན་པ་ཡིན་དུས་ད་ཁྱེད་རང་ཚང་མ་ལོག་ཏུ་སོ་སོ་ཆོས་ཉན་ཀུན་སློང་ཡག་པོ་ཅིག་གསལ་བཏབ་ནས་འོ་ཉན་དགོས་པ་ཞིག་ན་མདོར་ན་ཨེ་ནའོ་ཆོས་ཉན་པའི་གནས་སྐབས་ཀྱི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་རྣམས་ལེགས་པར་གསལ་བཏབ་སྟེ་གསན་པར་ཞུ་ཞེས་གདུགས་སུ་བྱས།

བླ་མས་སྡིག་པ་བསག་གི་ཡོད་རེད་མ་གཏོགས་ཨ་ནི་དགེ་བ་བསག་ཡག་ལ་འགྲོ་གི་ཡོད་མ་རེད། ད་དེ་འདྲ་ཡིན་པ་ཡིན་དུས་ང་རའི་ངོས་ནས་ད་ཐང་ཅིག་ཀུན་སློང་རྣམ་པར་དག་པ་ཅིག་གཞན་དག་ལ་གང་ཕན་ཕན་ཅིག་གི་ད་བསམ་བློ་བཏང་ནས་ད་བཤད་དགོས་ཡག་ཅིག་འདུག་ཟེ་ཡིན་པ་རེད་རེད་པ། དེ་དང་སྐབས་རེ་ཡང་ངས་མ་ཅིག་འགྲེལ་བཤད་རྒྱག་དུས་ང་རང་ང་རའི་ཉམས་མྱོང་གསུང་རེ་མ་ཅིག་བཤད་དེ་ཡང་དེ་ཏོག་ཙམ་ཡང་ཅིག་མི་ཁ་ཤས་ལ་ཡང་དེ་ཕན་གི་རེད་བསམ་ཁྲེང་གིས་ད་ཅིག་ཡོད་ད་ཡོད་ད་ཟེར་བ་ཞིག་མ་གཏོགས།

ཡང་ཅིག་ཡོད་མདོག་མདོག་ཅིག་བཤད་པ་ག་གས་མ་རེད་ཅིག་ངས་ཉམས་མྱོང་ཅིག་ཡོད་པ་ཟེར་ཡ་དེ་གིས་བཤད་མ་ཐག་པ་ནང་བཞིན་གྱི་ཀང་ཀའི་དེ་དག་ཅིག་གཞི་རྩ་རུ་ཞིག་ཤེས་ནས་ཅིག་མགོ་ཚུགས་ཡོང་བའི་གནས་ཚུལ་ཞིག་རེད་མ་གཏོགས་དེ་བས་ལྷག་གི་ང་བལྟས་ཅིག་བའི་ངོམ་རིན་ཆོག་པ་དང་བྱེད་རིན་ཆོག་པ་ག་གས་ཡོད་པ་མ་རེད་རེད་དེ་ཡིན་ནའི་ངས་མ་བཤད་དེ་ཡག་གི་རྒྱུ་མཚན་འདུག་ཟེ་ཡིན་ད།

ཅེས་བཤད་དགོས་ཀྱི་རུ་ཐོག་ཡོད་རེད་འདུག་བྱས་ནས་ཨོ་ག་ད་ཡིན་ནི་སྐབས་ཅིག་ཅིག་ཨེ་ནི་བོད་ནས་ཚུར་གསར་འབྱོར་གསར་འབྱོར་ཕེབས་མཁན་གྱི་གྲས་ཅིག་ལ་ཡ་ཨེ་ནོ་ཁམས་སྡེ་དགེ་ནས་ཡིན་དེ་བས་སྔ་མོ་རྫོགས་ཆེན་བཤད་གྲྭ་ལ་བཞུགས་བཞུགས་མཁན་གྱི་བླ་མ་ཅིག་ཨ་ཚུར་ཕེབས་ནས་ཁོང་མཚན་ལ་ཡ་སྐུ་འགོང་ཞུ་ཞུ་ཡོད་རེད་ཨ་ད་ཡིན་ནི་ཁོང་ལ་ཡ་ཚད་མ་ཀུན་བཏུས་ཀྱི་བཤད་ལུང་ལ་སོགས་པ་དེ་རིགས་འགའ་རེ་ཞིག་འདུག་ཨོ་ད་དེ་བཤད་ལུང་ཞིག་ཡོད་ཟེར་གསུངས་དུས།

བསླབ་བཏུས་ནང་ལ་ཉུང་ཉུང་མ་གཏོགས་མེད་པ་དེ་སྤྱོད་འཇུག་ནང་ལ་མང་ཆེ་ཟེར་ཁོ་གཉིས་པོ་དེ་འདུག་ཟེ་མ་འདྲེས་ནས་ཕྱིན་པ་ཡིན་ན་ཡག་པོ་ཞེ་པོ་ཞིག་འདུག། ཨེ་ནི་ནས་བསླབ་བཏུས་ཀྱི་བསླབ་པ་ཀུན་ལས་བཏུས་པ་གསུངས་ཏེ་མདོ་མང་པོའི་ལུང་ཚུར་དྲངས་ནས་ཡོང་དུས་བཀའ་འགྱུར་འདི་དེ་ང་རང་ཚོའི་ཉམས་ལེན་གྱི་རྣམ་གཞག་སྟོན་པའི་གཞུང་ཞིག་ཡིན་པ་ལ་ཡ་ཅིག་སེམས་ནས་ཞིག་ངེས་པ་ཞིག་ཐོན་ཡོང་འདུག་བ། གཞན་བཀའ་འགྱུར་ཟེར་དུས་ཡོད་ཚེ་རྩ་ཆེན་པོ་བྱས་ནས་ཅིག་དད་པ་བྱེད་ས་བཟོ་འདྲ་ཞིག་མ་གཏོགས་ཅིག་མཆོད་གཤོམ་ནང་སྒྲིག་ཡག་ཚོར་ཤི་རོ་ཤི་རོ་ཞེས།